ཡིན་པར་འོ་ན་རྒོད་ཚང་དེ་རྣམ་ཐར་ལས་གསུངས་ཞེས་ཟེར་ཡོད། དེ་ལྟར་ཐུན་མོང་ལམ་སྦྱང་སྔོན་སོང་གིས་གསང་སྔགས་ལ་འཇུག་དགོས་ཀྱང། རང་རེས་དེ་ལྟར་མི་བྱེད་པར་དང་པོ་ནས་སྔགས་ལ་ཞུགས། ཐུན་མོང་ལམ་སྦྱང་རྒྱུ་ནས་མེད་པ་རེད་པ་དང་ངེས་འབྱུང་བྱང་སེམས་ཡང་དག་པའི་ལྟ་བ་ལ་བློ་རྒྱུ་ནས་མ་སྦྱངས་པ། ངེས་འབྱུང་ཟེར་ན་ག་རེ་ཡིན་མིན་ཧ་མ་གོ།

དེ་ལྟར་ཐུན་མོང་ལམ་སྦྱང་སྔོན་སོང་གི་དེ་ནས་གསང་སྔགས་ལ་འཇུག་དགོས་ཀྱང་རང་རེ་ཟེར་དུས་ང་ཚོ་རེད་ད་རང་རེས་དེ་ལྟར་མི་བྱེད་པར་དང་པོ་ནས་སྔགས་ལ་ཞུགས། སྔགས་ལ་ཡར་ཞུགས་ཨ་ནི་འཇུག་སྒོ་མར་ཐུན་མོང་ལམ་སྦྱང་སྒོ་ཞུགས་ལོགས་ནས་ལོ་ད། སྒོ་ལ་ཡི་གེ་ཆོམ་དེ་ནས་མ་མ་མ་མ་བབས་ཡོང་དེ་གང་ཚེ་ཆེ་མར་མར་མར་བབས། ཨ་ནི་མར། ཨ་ནི་ངན་སོང་ནང་ལ་མར་བབས་ཞེས་བྱ། རོ་པ། དང་པོ་ཐོ་ས་ཡ་ལེ་ཡིན་ན་ཨ་ནི་མ་མ་ས་ནི་མ་མ་དོ་ཡ་ས་ཡ་ཡོ་མ་རོ་པ། དང་པོ་མ་ས་ཏི་དེ་གི་ཡིན་ན་ཨ་ནི་ཡ་ཡ་ཡ་དོ་ས་ཅི་ཡོ་རོ་པ་ད་ཡ་ཡ་ཀ་ལེ་ཀ་ལེ་ཡ་ཡ་ཡ། དང་པོ་ནི་ཐོ་ས་ཏི་ལེ་ཡིན་ན་ཅིག་ས་ཡོན་ཏེ་མ་ས་དོ་ཧི་ཧི་ཨོ། མིང་གོ་ས་གོ་ས་སྐམ་པོའི་རྩེ་མོ་ན་ཇེ་མཐོ་ཇེ་མཐོ་རུ་འཛེགས་བྱས་ན་རྐེད་པ་ནས། དེ་ནས་ཕྲ་ས་ནས་ཆག་པ་ཨ་ཙ་མ། རྐེད་པ་ཕྲ་ས་ནས་ཆག་པ་ལགས་སོ་ཁོང་དང་འཇམ་དཔལ་དབྱངས་ཀྱི། བསླབ་བྱ་འདྲ་པོ་དང་བཀའ་བཀྱོན་འདྲ་པོ་ཡོད་རེད། མིང་གོ་ས་སྐམ་པོའི། མིང་གོ་ས་སྐམ་པོའི་རྩེ་མོ་ན་ཇེ་མཐོ་རུ་འཛེགས་བྱས་ན་རེད་པ་ཇེ་མཐོ་ཇེ་མཐོ་རུ་འཛེགས་བྱས་ན་དཔེ་མཐོ་ས་མཐོ་ས་ལ་ཡར་འཛེགས་བྱས་ན་གང་ས་ཅིའི་ཕྲ་ས་དེ་ནས་ཆག་ཡོང་རེད་པ་ཤིང་སྐམ་པོ་ཞེས། རེད་པ་དང་ཤིང་སྐམ་པོ་སྐམ་པོ་དཔེ་རྩེ་ལ་ཡར་དཔེ་ཡར་ཕྱིན་ན་ཨ་ནི་ཕྲ་ས་དེ་ནས་ཙག་སེ་ཆག་ཆག་ནས་ཨ་ནི་མར་བདག་གི་འོར་མི་གས་ས་གྲོ་རུ་བྱས་ར་སོང་ར་དེ། འོ་དེ་གི་བཟོ་འདྲ་པོ་ཞིག་ད་དེ་བཟོ་འདྲ་པོ་རེད་བ་དང་དང་པོ་ནས་སྔགས་སོ་སྔགས་ཀྱི་མཐོན་པོ་རེད་བ་དང་ཕ་གི་ཉམས་ལེན་བྱས་ཡ་མཐོན་པོ་ཅིག་རེད་བ་དང་བསྐྱེད་རིམ་རྫོགས་རིམ་ཟེར་ཡ་བོ་བྱས་ས་དང་པོ་ནས་མཐོ་ས་དེ་ཕྱིན། སྔོན་འགྲོ་གི་ཕ་གི་ངེས་འབྱུང་བྱང་སེམས་དང་བས་དེ་ཚོའི་ཉམས་ལེན་བྱས་དགོས་ཡ་དེ་ལ་དོ་སྣང་མ་བྱས།

རེད་པ་དང། འོ་དེ་འདྲ་སོང་བ་ནི་ཐུན་མོང་ལམ་སྦྱང་དེ་གལ་ཆེན་པོ་རེད། སྔགས་ཟབ་ཡག་དང་སྔགས་ཀྱི་གནད་འགག་མྱུར་བྱེད་འདྲ་པོ་དེ་ལམ་རིམ་དགོས་རེད། ལམ་རིམ་ཡག་པོ་བྱས་ལམ་རིམ་བསྒོམས་ཉམས་ལེན་ཡག་པོ་བྱས་ཨ་ནི་སྔགས་རྒྱུད་ཀྱི་དབང་ཞུ་བ་ཡིན། ཨ་ནི་ཞེ་དྲག་གི་ཕུན་སུམ་ཚོགས་པ། ཐུད་སོབ་པ་མར་གྱི་བཀའ་དྲིན་ཡིན། ཟེར་འདྲ་པོ་དེ་ནི་ཡོད་ན་མེད་ན་མི་ཤེས། མར་མེད་ན་ཕྱུར་རུལ་པོ་ཏོ་ཡིན་ཟེར།

དམ་ཚིག་མི་སྲུང་བར་རིམ་གཉིས་སྒོམ་ལོ་བྱེད་ཅིང་རྡོ་རྗེ་དམྱལ་བ་ཆེད་དུ་སྦྱོང་མཁན་མང་གསུངས། དེས་ན་དང་པོ་ནས་ཆོས་ལ་བློ་རྒྱ་བསྐྱེད་ནས། ད་དང་པོ་ནས་ཆོས་ལ་སོ་སོའི་སེམས་དེ་ཕར་བཅོས། རེད་པ་ད་སེམས་མ་བཅོས་ན་ང་ཚོའི་བློ་རྒྱ་དེ་བུ་སྲུབས་དོག་པོ་ཡོག་རེད་པ་ད་གུ་དོག་པོ་ཞེ་པོ་ཅིག་སོ་སོའི་སེམས་དེ་ག་དུས་ཡིན་ནའང་དཔེ་ཅིག་སོ་སོའི་དོན་དག་རང་བསམ་བློ་བཏང། སོ་སོའི་ཕྱོགས་གཏོགས་ར་གཅིག་འོ་ད་སོ་སོའི་ཕྱོགས་གཏོགས་འོ་ད་གཅིག་འོ་དེ་འདྲའི་གཅིག་ལ་རང་བསམ་བློ་འཁོར་ནས། བློ་དཔེ་བུ་སྲུབས་དོག་པོ་བྱེད་པ་གཅིག་ཡོད་པ་རེད། དེ་དེ་འདྲའི་མ་བྱས་པའི་བློ་ཕར་རྒྱ་བསྐྱེད། སེམས་ཅན་ཐམས་ཅད་ཀྱི་དོན་དག་ཕར་བསམ་བློ་བཏང་ན་བློ་རྒྱ་ཆེན་པོ་ཡོང་རེད་པ་ད། བློ་རྒྱ་བསྐྱེད། ཨ་ནི། རེད་པ་ད་ཨ་ནི་དམིགས་སྐོར་གཅིག་ལའང་མི་ཚེ་སྦྲེལ་སྙམ་པས་ད་དམིགས་སྐོར་གཅིག་གི་དཔེ་རྟོགས་པ་རྒྱུད་ལ་བསྐྱེད་ཡག་ལ་མི་ཚེ་ལ་འགོར་གྱི་ཡོད་ནའང་ད་སྦྲེལ་བསམ་ཡག་དེ་འདྲའི་གི་དཔེ་ཐག་ཆོད་པ་གཅིག་མི་ཚེ་སྦྲེལ་སྙམ་པའི་བློ་རྒྱ་བསྐྱེད་དགོས་ཀྱི་རང་ཅག་འཇིག་རྟེན་ཕྱོགས་ལ་བློ་རྒྱ་བསྐྱེད་པ་འདི་གོ་ལོག་ཏུ་སོང་ངོ་ཟེར། ད་དངོས་གནས་ཀྱི་ཆོས་ལ་བློ་རྒྱ་བསྐྱེད་དགོས་ཡ་དང་བརྩོན་འགྲུས་བྱེད་ཐུབ་ཡ་ཐུབ་དགོས་ཡ་དེ་མ་བྱས་པ་བྱས་འཇིག་རྟེན་གྱི་ལས་ཀ་ལ་བི་གའི་བློ་རྒྱ་བསྐྱེད་ནས་རེད་པ་ད་བི་གའི་སྡུག་རུས་རྒྱབ་དཔེ་ཉིན་མཚན་བསྒྲིལ་ནས་དཔེ་གཉིད་མ་ཁུག་པ་བྱས་ནས་ལས་ཀ་ལས་རེད་པ་ད། གཟུགས་པོ་དཔེ་སྟོབས་ཤོར་འགྲོ་གི་ཡོད་ནའང་ལས་ཀ། འཇིག་རྟེན་གྱི་ཕྱོགས་ལ་ལས་ཀ་ལས། འོ་ད་ན་ཡོང་གི་ཡོད་ནའང་དཔེ་ལས་ཀ་དཔེ་མཚམས་འཇོག་མ་བྱས་པ་བྱས་འོ་ད། འོ། འཇིག་རྟེན་གྱི་ཕྱོགས་ལ་དཔེ་བློ་རྒྱ་བསྐྱེད་སོ་འོ་དེ་རེད། སྡུག་རུས་རྒྱབ། འོ་དེ་ལ་དེ་ནས་གསུང་གི་ཡོད་པ་ད་སྡུག་རུས་ཟེར་གྱི་རེད་མ་གཏོགས་བརྩོན་འགྲུས་ཟེར་གྱི་མ་རེད། དེ་ལ་སྡུག་རུས་རང་ཡིན་པ་རེད་ད། སྡུག་བསྔལ་མྱངས་ཡ་གཅིག་ཐོག་ལ་དེ་ནས།

ཆོས་ཇི་འདྲ་ཞིག་ཀྱང་མི་འགྲུབ་པ་མི་སྲིད་སྙམ་དུ་སྙིང་རུས་ཀྱིས་བསྒྲུབས་ན་དམིགས་སྐོར་གཅིག་ལ་ལོ་ཟླ་སྦྲེལ་དགོས་པ་མི་འོང། སྙིང་རུས་ཀྱིས་བྱས་པ་ཡིན་ན་དམིགས་སྐོར་གཅིག་ལ་ལོ་དང་ཟླ་བ་སྦྲེལ་དགོས་ཡ་ཕལ་ཆེར་ཡོང་གི་མ་རེད་གསུངས་ད་ཕལ་ཆེར། ཡག་པོ་ཅིག་བྱས་པ་ཡིན་ན་དགེ་བཤེས་ཀ་མ་པས། དེ་ནས་རང་ཅག་བསམ་པས་མ་བྱུང་ཟེར་ཏེ། རེད་པ་ད་ངས་བི་གས་ཅིག་ཐོས་པ་ཡིན་བསམ་པ་ཡིན་བསྒོམས་པ་ཡིན་ལམ་རིམ་བསྒོམས་པ་ཡིན་ཏེ་ད་རྟོགས་པ་སྐྱེ་རྟོགས་པ་ཟེར་ཁྱོན་ནས་སྐྱེ་གི་མི་འདུག་ཁག་པོ་ཞེ་པོ་ཅིག་རེད་ད་གས་ཡོང་ས་མ་རེད་ཟེར་མཁན་དེ་འདྲ་ཡོང་གི་འདུག་ག་དེ་བསམ་བློ་ཡག་པོ་བོ་ཅིག་བཏང་ད་བི་གས་རང་ཅག་བསམ་པས་མ་བྱུང་ཟེར་ཏེ་ཟེར་རེད་པ་ད། དེ་ལ་ཕར་ཡག་པོ་ཅིག་དྲིས་ནས་ཁྱོད་ཀྱིས་ནམ་བསམས་ཟེར་ག་དུས་བསྒོམས་པ་ཡིན་ཟེར།

ཡོན་ཏན་གཞིར་གྱུར་མ་ལྟ་བུ་ཚར་རེ་ཙམ་འདོན་སྐབས་མིག་བཙུམ་ཚར་བཙུམ་ཚར་བྱེད་པ་དེ་དང། དེ་ཁོ་ནས་བྱང་ཆུབ་ལམ་གྱི་རིམ་པའི་ཉམས་རྟོགས་སྐྱེ་བར་འདོད་པ་ནི་འདོད་ཐག་ཧ་ཅང་ཉེ་བའི་སྐྱོན་ཡིན་ཟེར་ཏེ། དེས་ན། དེས་ན་བཀའ་གདམས་པའི་སྒོམ་པ་རིན་ཆེན་བླ་མས། མིག་རྒྱང་བསྲིང་ཟེར། མིག་རྒྱང་བྱང་ཆུབ་མ་ཐོབ་ཀྱི་བར་བསྲིང། བློ་རྒྱ་བསྐྱེད། སེམས་ཅན་ཐམས་ཅད་ཀྱི་དོན་དུ་ལམ་གྱི་རིམ་པར་འབད་དེ་བསྐྱེད། ཁོང་གསང་ལྷོད་བརྩོན་འགྲུས་རེས་འཇོག་མེད་པར། ཆུ་བོའི་རྒྱུན་བཞིན་དལ་གྱིས་གྲིམ་ལྷོད་རན་པོར་བྱས་ཏེ་ལྷོད་ཅེས་གསུངས་པ་འདི་གསུམ་གནད་ཆེ་བས་རྒྱང་རིང་པོར་རྣམ་མཁྱེན་གྱི་ས་ལ་བལྟས། སྐྱེས་བུ་ཆུང་འབྲིང་ལ་བློ་རྒྱ་ཆེན་པོ་བསྐྱེད། གྲིམ་ལྷོད་རན་པོར་བྱས་ཏེ་ཁོང་གསང་ལྷོད་དེ་སྒོམ་དགོས་པ་དོན་སྒོམ་དགོས་པའི་དོན་ཡིན། ཉམས་ལེན་ཀྱང་ཐང་ལྷོད་རན་པར་བྱ་ཡི། བླ་མའི་ཞལ་ནས་ཆོས་ཐོས་པ་ལྟ་བུའི་ཚེ། རེད་རེད་པ་ད་བླ་མའི་ཞལ་ནས་མར་ཆོས་ཐོས་མ་ཐག་ཏུ། འོ་ད་ངེས་འབྱུང་སྣ་ཐུང་སྤུ་སུད་ཀྱི་ངེས་འབྱུང་སྤུ་སུད་ཟེར། དེའི་ཁ་ཐུག་བླ་མས་གསུངས་པའི་ཁ་ཐུག་ལ་དཔེ་མིག་ནས་མཆི་མ་འཁོར་མདོག་འདྲ་བོ་དང་གཟུགས་པོ་འདར་སིག་སིག་འདྲ་བོ་ཞིག་རེད་པ་ད་དེ་འདྲ་བྱས་ནས། སྣ་ཐུང་ཐུང་སྤུ་སུད་སུད་སྤུ་སུད་ཀྱི། ཉིན་ཁ་ཤས་ཤིག་ལ་མི་བྱེད་དགུ་བྱེད་བྱས་པ། འོ་ད་ངེས་འབྱུང་སྐྱེས་ནས་ལ་རེད་པ་ད་ད་ཉིན་ཁ་ཤས་ཅིག་ལ་དཔེ་ཞེ་ཞེ་པོ་ཆོས་བྱས་ནས་དཔེ་དེ་མི་བྱེད་དགུ་བྱེད་པ་བྱས་པ་ནི་རེད་པ་ད་མཐར་མི་ཕྱིན་པའི་རྟགས་ཡིན། རེད་པ་ད། གུང་ཐང་བསྟན་པའི་སྒྲོན་མེའི་གསུང་སློབ་གཉེར་བསླབ་བྱ་ལས། ཉིན་རེའི་ཟས་ཀྱང་མི་དྲན་བརྩོན་འགྲུས་རྩོམ། ད་སློབ་སྦྱོང་བྱས་པ་ཡིན་ན་སྒོམ་རྒྱབ་པའི་ཁ་ཐུག་ལ་དང་པོ་ཨག་ས་བྱས་ནས་དཔེ་ཉིན་ཟས་ཟ་ལོང་འདྲ་པོ་མེད་པར་ཁ་ལག་མ་ཟ་བར་བྱས་ཨ་ནི་བརྩོན་འགྲུས་རྩོམ་སྒོམ་རྒྱབ་ཐོས་བསམ་སྒོམ་བྱས། རེད་པ་ད། དང་པོ་དེ་བ། ཉིན་རེའི་ཟས་ཀྱང་མི་དྲན་བརྩོན་འགྲུས་རྩོམ། ཞུགས་མ་ཐག་ནས་མཁས་པའི་གོ་འཕང་འདོད། དང་པོ་ནི་སློབ་སྦྱོང་བྱས་མ་ཐག་ནས་མཁས་པ་ཅིག་ཆགས་ཡག་གི་དེ་འདྲ་ཅིག་བསམ་བློ་བཏང་ནས་མཁས་པའི་གོ་འཕང་འདོད། ཞག་གསུམ་ལོན་ཚེ་རྗེས་མེད་གཡེང་བའི་ཕྱིར། ཉི་མ་གསུམ་རེ་སོང་ན་ཨ་ནི་ཚར་རེ་ནི། རེད་པ་ད། ཁ་སང་གི་བརྩོན་འགྲུས་བྱས་སྒོམ་ཡ་འདི་ཚོ་ཕར་ལུས། རེད་པ་ད། རྗེས་མེད་གཡེང་བའི་ཕྱིར་དེ་འདྲ་དེ་ལ་ཅི་ཡང་མི་ཡོང་བས་བརྩོན་པ་ཆུ་བོའི་རྒྱུན་བཞིན་བསྟེན་ཅིག་ཨང་གསུངས་པ་ལ་བསླབ་བྱ་རེད། ཆུ་བོ་ཆུ་བོ་ཆེན་པོ་དཔེ། ཆུ་བོ་ཆེན་པོ་ཟེར་ཡ་དེ་དཔེ་གཙང་པོ་ཆེན་པོ་ཟེར་ཡ་དེ་ཕ་གི། རེད་པ་ད། ཆེན་ད་དུ་ཆུ་ཆེན་པོ་ཡིན་ན་ཕ་གི་འཇམ་ཏིང་ཏིང་ཡོད་རེད། ཆུ་གཏིང་རིང་པོ་དེ་ཚོ་འཇམ། སྐད་ཞེ་དྲག་མེད་པར་འགྲོ་གི་འདུག་ཨ་འཇམ་ཏིང་ཏིང་ཟེར། ཆུ་ཆུང་ཆུང་དེ་ཚོ་ཞར་ར་ར་ར་ར་ཞེ་པོ་ཅིག་བབས་ཡོང་གི་ཡོད་ས་རེད། ཆར་པ་བཏང་ཡོང་དུས་ཡོང་གི་འདུག་ཨ་ཐོག་ཁ་ན་ཆར་པ་བཏང་སོང་ན་ཨོ་བ་དེ་ཚོ་ལ་ཞར་ར་ར་ར་ར་ར། ག་ཟེར་དཔེ་རྒྱུན་རིང་པོ་འདྲ་ཅིག་བབས་གྲོགས་མེད་པའི་སང་སང་བྱེད།

ཕ་གི་ཐུན་བསྡད་པའི་ཁ་ཐུག་ལ་དང་པོ་ཕ་གི་རྒྱུན་རིང་པོ་ཞེ་པོ་བསྡད་ཁ་བྱས་ན་ཨ་ནི་དཀའ་ལས་ཁག་པོ་ཡོང་གི་རེད། དང་པོ་རྒྱུན་ཐུང་ཐུང། ཐུན་མང་པོ། ཡུན་ཐུང་ཐུང་བསྒོམ་དགོས་རེད། བསྒོམ་པའི་སྒང་ལ། དེ་མ་གཏོགས་དང་པོ་གཅིག་བསྒོམ་པའི་སྒང་ལ་ཞོགས་ཀ་ནས་དགོང་དག་བར་དུ་བསྒོམ་བྱ་ག་བྱེད། ཁ་ལག་མ་ཟ་ཞིག་བསྒོམ་བྱ་ག་བྱེད། ཞོགས་ཀ། ཨ་ནི་སང་ཉིན་དེ་ལས་ཐུང་ཙམ་ཞིག་ཅིག་དགོང་ག་ཞིག་ག་ལས་ཁ་ཚར་བར་གནངས་ཉིན་དེ་ལས་ཐུང་ཙམ་ཞིག་ཅིག་ནས་གང་ཟག་ཅིག་ལ་སོ་སོའི་བསྡད་ས་ཅིག་མཐོང་ཡོང་དུས་ཨ་ནི་ཞེན་པ་ལོག་ལོག་ར་ཞིག་ག་ག་ལས་ར་ཞིག་ཡོད་བསམ་སྟེ་གང་བསྡད་ཡོང་དུས་ཞེན་པ་ལོག་ལོག་བྱས། དེ་ནས་དེ་གཞེས་ཉིན་དེ་ཨ་ནི་མི་ར་ཞིག་ཡོང་སྐད་ཆ་ཞིག་བཤད་ཨ་ནི་དེ་བསྡད་མི་དགོ་བ་ར་ཅིག་བག་ཆགས་ད་དེ་རིང་གཡུག་ཞིག་ས་ག་ཞིག་ལ་ནས་སོ་བྱས་ཨ་ནི་སང་ཉིན་གཡུག་ཞིག་དེ་ནས་མ་ཐུན་ཨ་ཐུར་བྱས་ག་ར་དང་པོ་ཐུན་ཐུང་ཐུང་བྱས་སྤུས་དག་པོ་བྱས། བློ་དེ་བུད་གས་སོ་སོ་བློ་དེ་ཅང་རང་ཤོག་ཡ་ཡོར་བ་དེ་ཡིན་དེ་སྤུས་དག་པོ་སྤུས་དག་པོ་བྱེད་གས་ཡིན་ན་ལས་ཀ་ལ་ཁོ་ལང་བུད་གས་བཟང་ལོ་བས་དོ་བ་ཆོས་དང་འཇིག་རྟེན་གི་ལས་ཀ་ཡིན་ནས་སྤུས་དག་པོ་སྤུས་དག་པོ་བྱས་དེ་ན་ག་རེ་ཡིན་ནས་གང་ག་སྤུས་དག་པོ་ཆགས་དེ་ཡིན་གྱི་ལས་ཀ་ག་རེ་བྱས་དེ་ན་ད་བུད་གས་སྒོམ་བྱ་ཡ་ལ་དཔེ་སྤུས་དག་པོ་སྤུས་དག་པོ་ཐུང་ཐུང་ཐུང་ཐུང་བྱས་ན་ཨ་ནི་བུད་སྤུས་དག་རུ་དག་རུ་རྒྱུན་རིང་རུ་རུ་འགྲོ་གི་རུ་སོང་གི་དོ་བ་ཨོ་དེ་རེད་ཨ་ནི་བཞུགས་སྒོ་བས་གོམས་སོང་ན་ཨ་ནི་ག་སེ་རྒྱུན་རིང་རིང་བྱས་ཆོག་གི་རུ་བ་ད་སོ་སོ་བྱས་ཐུབ་གི་རེད། དེ་རེད། དེ་འདྲ་དེ་ལ་ཅི་ཡང་མི་སློང་བའི་བརྩོན་པ་ཆུ་བོའི་རྒྱུན་བཞིན་བསྟེན་ཅིག་ཨང། དེ་ནས་གཉིས་པ་སྙིང་པོ་ཇི་ལྟར་ལེན་པའི་ལ་གསུམ། ད་འདི་ཡིན། གོང་དེ། སྙིང་པོ་ལེན་པའི་ཆེད་དུ་དལ་བའི་རྟེན་ལ་སྙིང་པོ་ལེན་པའི་ཆེད་དུ་བསྐུལ་བ་ཟེར་དེ་འགྲིགས་སོང་ཨང། བསྐུལ་ཟེར་དེ་སོ་སོ་བསྐུལ་ཡར་བ་སོ་སོ་བློ་དང་དབུ་ནོད་པས་དལ་བའི་རྟེན་ལ་སྙིང་པོ་ལེན་དགོས་ཀྱི་འདུག་ཟེར་གི

བསམ་མནོ་བཏང་ཡ་འགྱུར་བ་དང། སྐྱེ་བ་ཕྱི་མ་གཟིགས་པར་བ་དང། བ་དང། དེ་ལ་བི་ཀའི་བསམ་མནོ་འཁོར་ཡ་ལ་བློ་བསྐྱེད་པ་ལ། དེ་ནས་འཇིག་རྟེན་འདིར་རིང་དུ་མི་གནས་པར་འཆི་བ་རྗེས་སུ་དྲན་པ་དང། འཇིག་རྟེན་ཕྱི་མར་ཇི་ལྟར་འགྱུར་འགྲོ་བ་གཉིས་ཀྱི་བདེ་སྡུག་བསམ་པའོ། ད་དང་པོ་ལ་གསུམ། འཇིག་རྟེན་འདིར་རིང་དུ་མི་གནས་པར་འཆི་བ་རྗེས་སུ་དྲན་པ། དེ་ལ་འཆི་བ་མ་དྲན་པའི་ཉེས་དམིགས། དེ་ནས། འཆི་བ་དྲན་པའི་ཕན་ཡོན། དྲན་པའི་ཕན་ཡོན། འཆི་བ་དྲན་ཚུལ་དངོས། ས་བཅད་རྩ་བའི་ས་བཅད་གསུམ་བྱས། དེ་ནས། འཇིག་རྟེན་འདིར་རིང་དུ་མི་གནས་པར་འཆི་བ་རྗེས་སུ་དྲན་པ་དེ་ལ་དེ་བྱས། ད་དང་པོ་ལ་དྲུག། འཆི་བ་མ་དྲན་ན་ཉེས་དམིགས་ག་རེ་ཡོད་རེད། འཆི་བ་མ་དྲན་ན་དང་པོ་ལ་དྲུག་ལས། དང་པོ་ཆོས་མི་དྲན་པའི་ཉེས་དམིགས། འཆི་བ་མ་དྲན་ན་ཆོས་དྲན་གི་མ་རེད།

ད་སོ་སོའི་གུ་གེ། ག་རེ་ཟེར་དང། འོ་ད་ཚེ་འདི་གི་དོན་དག་ཁོ་རང་བསམ་མནོ་བཏང་ནས། བསམ་ནས། དེའི་རིང་ཟས་གོས་སོགས་དགོས་དགོས་མང་པོ་ཞིག་ལ་མགོ་འཁོར་ནས་ད་ཟ་ཡ་དང་འཐུང་ཡ་དང་འོ་ད་བསྡད་ས་དང་འོ་ད་འཁོར་དང་ཉེ་དུ་དང་འོ་ད་དེ་འདྲའི་གི་ད་དེ་འདྲའི་རྐྱང་རྐྱང་དགོས་ཡ་དཔེ་མང་རུ་མང་རུ་སོ་སོ་ལ་ད་དགོས་ཡ་དཔེ་མང་རུ་མང་རུ་བྱས་ནས་དེ་འདྲའི་རྐྱང་རྐྱང་ཅིག་ལ་མགོ་འཁོར་ནས།

ཨ་ནི་འགྲོ་ཆས་ཁོ་ན་བྱེད་ཀྱི་རེད་བ་ད་ཕར་ལོག་ཡག་གི་འགྲོ་ཆས་འོ་དེ་རེད་འགྲོ་ཆས་ཁོ་ན་སྒྲིག་པ་བཞིན་ཕྱི་མའི་གྲབས། ཕྱི་མའི་གྲབས་འབའ་ཞིག་བྱེད་པ་འབྱུང་བ་ཡིན་གསུངས་ཨ་འཆི་བ་མི་རྟག་པ་དེ་དྲན་ན་ཨ་ནི་སྐྱེ་བ་ཕྱི་མའི་དོན་དག་ཁོ་རང་བསམ་བློ་བཏང་ནས་ཕྱི་མའི་གྲབས་བྱས་མ་གཏོགས་ཚེ་འདི་ལ་དགོས་པའི་མགོ་འཁོར་གྱི་མ་རེད། དེ་རེད་ཚེ་འདི་ལྟོ་གོས་གཏམ་སོགས་ལ་ཆེས་ཆེར་ཞེན་པ་ཡང་མི་རྟག་པ་མ་དྲན་པས་ལན། ད་ང་ཚོའི་གྲུབ་པ་དག་ཀྱི་ཚེ་འདི་ཡི་ཕ་གི་ལྟོ་འོ། ཨ་ནི་གོས། གཏམ་སྙན་གྲགས། ཨོ་ད་དེ་ཚོའི་ལ་འདི་གའི། ཞེ་དྲག་གི་དཔེ་ཆགས་ཞེན་ཡོང་བསྡད་ཡ་དེ་བློས་བཏང་མི་ཐུབ་ཡ་དེ། འདི་ནི། མི་རྟག་པ་ཡག་པོ་ཅིག་མ་དྲན་པའི་རྟགས་རེད། འཆི་བ་མི་རྟག་པ་ཡག་པོ་ཅིག་མ་དྲན་པའི་རྟགས་རེད། འཆི་རྒྱུ་ཡི་འཆི་བ་དེ་ད་ཤི་གི་རེད་བ་ད་ཡིན་ན་སོ་སོའི་རྒྱུད་ལ་སྦྱར་ནས་ཡག་པོ་ཅིག་དྲན་གི་ཡོད་མ་རེད། མི་དྲན་པས་ལན་པ་ཡིན་ཟེར་མི་དྲན་པས་ལན། མི་རྟག་པ་དྲན་པས་མ་རེད་མི་རྟག་པ་དྲན་པས་མ་ཟིན་ན། མི་རྟག་པ་དྲན་པས་མ་ཟིན་ན། ཉིན་གཅིག་སོགས་ཇི་ཙམ་མ་ཟིན་པ་དེ་ཙམ་ཚེ་འདི་བར་ཤོར་འགྲོ། ཞོགས་པ་མི་རྟག་པས་མ་ཟིན་ན་ཨོ་ད་དེའི་ཉིན་གང། འོ་ད་ཚེ་འདི་བ། ཚེ་འདི་གི་དོན་དག་བྱས་ཡོང་གི་རེད། ཉིན་གུང་ནས་མི་རྟག་པས་མ་ཟིན་ན་དེ་མན་ཆད་དེ་ཚེ་འདི་བའི་ལས་ཀ་བྱས་ཡོང་གི་རེད། ཞོགས་ཀས་ནས་འཆི་བ་མི་རྟག་པ་ཡག་པོ་ཅིག་དྲན་ན། འོ་ད། ཚེ་འདི་གི་ཕ་གི་ལ་མ་ཆགས་པ་བྱས་ནས་ཆོས་བྱས་ཡོང་གི་རེད། འོ་ད་འཆི་བ་མི་རྟག་པ་ཅིག་དྲན་ན། ཁ་ནས་མ་ཎི་ཡིན་ན་ཅིག་འདོན་གྱི་རེད་བ་ད་ཨོཾ་མ་ཎི་པདྨེ་ཧཱུྃ་སེ་འདྲ་བ་བྱེད་འདྲ་བ་ད་འོ་ད་དེ་འདྲའི་འདྲ་བ་རེད་ད་གང་བྱས་པའི་ཆོས་བྱེད་རྒྱུ་དྲན་ཡོང་གི་རེད། ཉིན་གཅིག་སོགས་ཇི་ཙམ་མ་ཟིན་པ་དེ་ཙམ་ཚེ་འདི་བར་ཤོར་འགྲོ། ད་འགྲིག་སོང་ང་ཉེས་དམིགས་དང་པོ་དེ། འཆི་བ་མ་དྲན་ན་ཆོས་མི་དྲན་པའི་ཉེས་དམིགས། ད་གཉིས་པ་དེ་ནི་དྲན་ཀྱང་མི་སྒྲུབ་པའི་ཉེས་དམིགས། ད་ཆོས་དྲན་པ་ཡིན་ན་ཡང། འོ་ད་ཨ་ནི་ཆོས་སྒྲུབ་མ་སྒྲུབ་ནི། ད་མང་ཆེ་ཅིག་དེ་འདྲའི་རེད་བ་ད་ཆོས་དྲན་དྲན་ཆོས་བྱེད་དགོས་ཀྱི་འདུག་ཆོས་མ་དྲན་ན་འགྲིག་གི་མི་འདུག་ཡིན་ན་ཡང་ཆོས་སྒྲུབ་ཡ་དེ་དུས་ཚོད་དེ་སླེབས་ཡ་མེད་པ་བྱེད་དགོས་འོ་ད་འདི་མ་དྲན་ན་རྗེ་ཙོང་ཁ་པས་མཐར་འཆི་བ་ཞིག་འོང་སྙམ་པ་ཀུན་ལ་ཡོད་ཀྱང་དེ་རིང་ཡང་མི་འཆི་དེ་རིང་ཡང་མི་འཆི་སྙམ་པའི་བློ་ངན་འདི་འཆི་ཁ་མ་ཚུན་ལ་འབྱུང་ཞེས་གསུངས་པ་ལྟར། རྗེ་རིན་པོ་ཆེས་གསུངས་རེད་བ་ད། མཐར་དཔེ་གང་ག་ཅིག་ཤི་གི་རེད་བསམ་པ་དེ་མི་ཕལ་ཆེ་བ་ལ་ཡོག་རེད་ཆོས་ཁས་ལེན་མཁན་ཡིན་ན་རེད་མི་ལེན་མཁན་ཡིན་ན་རེད་ཤེས་མཁན་ཡོད་ན་རེད་མེད་ན་རེད་ཅིག་མཐར་ཤི་གི་རེད་བསམ་པ་ཅིག་ད་གང་གར་ཡོག་རེད། ཡིན་ན་ཡང་ཕ་གི་དེ་རིང་ཡང་མི་འཆི་དེ་རིང་ཡང་མི་འཆི་བསམ་ཡག་ཅིག་རེད་བ་ད།

ཨོ་དེ་འདྲའི་ཅིག་གིས་བསླུས་འགྲོ་བོ་རེད། དེ་རིང་ཡང་མི་འཆི་དེ་རིང་ཡང་མི་འཆི་སྙམ་པའི་བློ་ངན་དེ་འཆི་ཁ་མ་ཚུན་ལ་འབྱུང་ཞེས་གསུངས་པ་ལྟར་བསམ་བློས་མི་འཆི་བའི་ཕྱོགས་བཟུང་སྟེ་ཆོས་བཟང་བོས་བྱས་ཆོག་གནང་བོས་བྱས་ཆོག་སྙམ་པའི་ཕྱི་བཤོལ་ཤ་སྟག་གིས། ཕྱི་བཤོལ་གྱི་ལེ་ལོ་ཟེར་ཡ་ཅི་རུང་དང་ལེ་ལོ་དེ་ལ་བྱ་བ་ངན་ཞེན་གྱི་ལེ་ལོ་ཕྱི་བཤོལ་གྱི་ལེ་ལོ་བདག་ཉིད་བརྙས་པའི་ལེ་ལོ

སྙམ་པ་སོགས་གཡེང་བ་ཁོ་ནས་ཆོས་བསྒྲུབ་རྒྱུ་མ་བྱུང་བའི་ངང་ནས་དེ་ནི་མི་ཚེ་ཟད་པ་ཞིག་འོང་ཟེར། ཕལ་ཆེ་བ་དེ་དེ་འདྲས་རེད་ད། མི་ཚེ་དུ་ཟད་འགྲོ་གི་རེད། ད་འཆི་བ་མ་དྲན་ན་ཆོས་མི་དྲན་པ། འོ་ད་ཆོས་དྲན་ཀྱང་མི་སྒྲུབ་པ། ད་ག་ཚད་ད་གསུམ་པ་བསྒྲུབས་ཀྱང་རྣམ་དག་མི་འགྲུབ་པ། ད་འཆི་བ་མ་དྲན་ཡག་པོ་ཅིག་འཆི་བ་མ་དྲན་ན་ཆོས་སྒྲུབ་སྒྲུབ་ཁ་བྱས། བླ་མའི་སྐུ། འོ་ད་དེ་བས་བྱས་ནས། པའི་ཆོས་སྒྲུབ་ཁ་བྱས་ན་ཡང་རྣམ་དག་མི་འགྲུབ་པ། ཆོས་ཡག་པོ་ཞིག་གཙང་མ་ཅིག། འཇིག་རྟེན་དང་འདྲ་སེ་འདྲེས་སེ་ར་ཅིག་མ་གཏོགས་ཆོས་གཙང་མ་གཙང་རྐྱང་ཅིག་བསྲེ་ལྷད་མེད་པ་འདྲ་པོ་ཅིག་སྒྲུབ་མི་ཐུབ་ཡ་དེ་འཆི་བ་མ་དྲན་པའི་རྟགས་རེད། འཇིག་རྟེན་དང་པའི་ཟུང་འབྲེལ་ར་ཅིག་བྱས་ཏེ་ཡ་དེ་འཆི་བ་མི་རྟག་པ་མ་དྲན་པའི་རྟགས་བསྟན་དགོས་རེད། དངོས་དེ་རེད། ད་ལྟ་རང་རེ་ཆོས་སྒྲུབ་པ་ཡིན་མོད་རྣམ་དག་ཅིག་མ་བྱུང་བ་ནི། ཚེ་འདིའི་སྣང་ཤས་མ་ལོག་པའི་སྐྱོན་དུ་འགྱུར་བ་སྟེ། རེད་པ་དང་ཚེ་འདི་པའི་སྣང་ཤས་ལ་སྐྱོན་མ་མཐོང། འདི་ནི་མ་ལོག་པའི་སྐྱོན་དུ་འགྱུར་བ་སྟེ། ཐོས་བསམ་བྱས་པའང་མཁས་འདོད་གྲགས་འདོད་རེད་རེད་པ་དང་དངོས་གནས་བྱས་ན་པའི་ཐོས་བསམ་ཟེར་དེ་ཆོས་ཀྱི་རེད་པ་དང་ཆོས་ཀྱི་དོན་དག་ལ་ཐོས་བསམ་སྒོམ་རེད་དེ། འདོད་ཡ་དེ་ཐོས་བསམ་བྱས་ནས་འབྲས་བུ་འདོད་ཡ་དེ་ལ་བྱང་ཆུབ་དོན་དུ་མ་གཉེར་བ་བྱས་ཐར་པ་དོན་དུ་མ་གཉེར་བ་བྱས།

འོ་དེ་འཆི་བ་མི་རྟག་པ་དེ་ཡག་པོ་མ་དྲན་ནས་དགོད་ལ་འཆི་བ་མི་རྟག་པའི་དགེ་བའི་བཤེས་གཉེན་དེ་སླེབས་སོང་ན་ཨ་ལས་ཆོས་རྣམ་དག་དེ་བསྟན་ཡོང་གི་ཡོད་རེད། ཐོས་བསམ་བྱས་པའང་མཁས་འདོད་གྲགས་འདོད་དུ་ཤོར་རེད། དེ་བྱེད་དུས་ད་ང་ཚོའི་བོད་སྐད་ཅིག་ཆོས་ཀྱི་ཆོས་ཀྱི་རྣམ་པ་འདྲ་པོ་ག་རེ་ཅིག་བྱེད་ཀྱི་ཡོད་ནའི་ད་དེ་ལ་ཚེ་འདི་ལ་ཆགས་རྒྱུ་མེད་པ་དེ་བྱེད་ཀྱི་འདུག་པ་ད། གལ་ཆེན་པོ་རེད་དོ་བ་ད་ཆོས་ཀྱི་རྣམ་པ་ཆོས་ཀྱི་རྣམ་པ་མ་བྱས་འཇིག་རྟེན་ཡིན་ན་ནི་འཇིག་རྟེན་དེ་ག་རང་རེད་ཨོ་འཇིག་རྟེན་ཚེ་འདི་ལ་ཆགས་རྒྱུ་དེ་རེད་དེ་ལ་ཟེར་ཡ་གལ་ཡོད་མ་རེད་དོ་བ་ད་ཆོས་ཀྱི་ཡིན་མདོག་མདོག་བྱས་ཨ་ནི་ཚེ་འདི་ལ་ཆགས་བསྡད་ན་ད་ཕི་གས་འགལ་བ་ལྟག་སྤྲོད་འདྲ་པོ་རེད་འོན་ཏེ་ནི་ཐོས་བསམ་བྱས་པའང་མཁས་འདོད་གྲགས་འདོད་དུ་ཤོར་སྒོམ་བཟླས་སོགས་ཀྱང་ཟེར་ད་སྒོམ་རྒྱག་ཡ་སྒྲུབ་ཕུག་ནང་ལ་ཡར་བསྡད་ནས་སྒོམ་རྒྱག་ཡ་དང་བཟླས་པ་བྱེད་སོགས་ཀྱང་ཚེ་འདིའི་རྐྱེན་སེལ་སོགས་སུ་བསམ། ཆོས་རྩ་ཆེན་པོ་དེ་ཚོ་ཚེ་འདི་གི་དོན་དག་སྒྲུབ་ཡ་ལ་མ་གཡོག་གུ། ཨོ་དེ་རེད་ད། ཚེ་འདི་གི་དོན་དག་ལ་གཡོག་གུ་ད་འཇིག་རྟེན་གྱི་ཆོས་དེ་གཡོག་གུ་བར་ད་གང་བྱེད་པའི་སྲིད་ཀྱི་ཆོས་དེ་གཡོག་པོ་བྱེད་ད་སྲིད་དེ། དེའི་སྒང་ལ་གཞོན་སྙིང་གི་བུ་ད་དཔོན་པོ་འདྲ་པོ་དེ་ཆགས་ཨོ་དེ་རེད། དེ་འདྲས་ཆགས་པ་ཡིན་དུས་ཨ་ནི་ཆོས་གཙང་མ་ཆགས་གི་མ་རེད། དཔེར་ན་སོ་སོ་སོ་སོ་རང། མི་གཅིག་ལ་བསམ་བློ་བཏང་ན་དེ་རིགས་ཀྱི་རེ་བ་དང་ཆོས། དཔེར་ན་སོ་སོ་ལ་བསམ་བློ་བཏང་ན། ཨ་ནི་ཆོས་དེ་གཡོག་པོ་ལ་མར་བཞག་འཇིག་རྟེན་དེ་དཔོན་པོ་བྱེད། འཇིག་རྟེན་འགྲུབ་ཡག་གི་ཆེད་དུ་ཆོས་དེ་བེད་སྤྱོད་བཏང་ན་ཨ་ནི་ཆོས་དེ་གཡོག་པོ་ཆགས་རེ་བ། དེ་འགྲིག་གི་མ་རེད། ཐོས་བསམ། འདི་ནས་སྒོམ་བཟླས་སོགས་ཀྱང་ཚེ་འདིའི་རྐྱེན་སེལ་སོགས་སུ་བསམ། མི་དང་མི་འཕྲད་པའི་སྒོམ་ཆེན་ཡང་གྲགས་འདོད་དུ་ཤོར། ང་ཚོ་དང་ཨ་ཅག་ཀྱང། རྟག་པར་མི་དང་ཕྲད་ནས་སྐད་ཆ་བཤད་བསྡད་རུ་བ་དང། མི་དང་མི་ཕྲད་ཀྱི་བྱ་བཏང་གི་སྒོམ་ཆེན་པའི་མི་མེད་ལུང་སྟོང་ལ་བཞུགས་མཁན་ཚོ་ཡིན། སྒོམ་ཆེན་ཡང་གྲགས་འདོད་དུ་ཤོར་བ་སོགས་རུ་བ་དང་ཡང་དེའི་གཏམ་སྙན་གྲགས་འདྲ་པོ་ཅིག་བློས་བཏང་ཐུབ་པ་ཁག་པོ་ཡོད་རེད་བ་དང། སྒོམ་ཆེན་མི་མེད་ལུང་སྟོང་ནང་རྒྱུན་རིང་པོ་བསྡད་པ་ཡིན་ད་ཡིན་ན་མི་གའི་བར་ཆད་སྐད་གྲགས་བྱེད་མཁན་ཡོད་ས་ཡོད་ང།

ཉེས་སྤྱོད་དང་མ་འབྲེལ་བ་མི་འབྱུང། ཇོ་བོ་ཆེན་པོར་ཚེ་འདི་ཁོ་ན་བསམ་པ་ལ་འབྲས་བུ་ཅི་མཆིས་ཞེས་འབྲོམ་སྟོན་པས་ཞུས་པར་འབྲས་བུ་དེ་ཁོ་ན་ཉིད་མཆིས་གསུངས། བསམ་ཡ་དེ་ཚེ་འདི་རང་བསམ་པ་རེད་འབྲས་བུ་ཅི་ཡོང་གི་ཡོད་ན་ནི་ཚེ་འདི་གི་འབྲས་བུ་ཅིག་ཡོང་གི་རེད་དེ་ཁོ་ན་བསམ་ཡ་དེ་ཁོ་ན་ཅིག་ཡོང་གི་རེད་གསུངས། འབྲས་བུ་དེ་ཁོ་ན་ཉིད་མཆིས་གསུངས། ཕྱི་མར་ཅི་མཆིས་ཞུས་པས་དེ་ནི་དམྱལ་བ་ཆེ།

ཐོངས་པ་དགོས། དེ་སྤྲང་པོ་བྱས་པ་ལ་མི་ཟེར་ཟེར། ཚེ་འདི་བློས་ཐོངས་ཟེར་དེ་ལ་སྤྲང་པོ་བྱས་པ་ལ་ཟེར་གི་ཡོད་མ་རེད་སྤྲང་གོ་བྱས་ནས་བློས་ཐོངས་ཟེར་དུས་ག་ལ་གང་ག་ཕ་ཡུལ་སུ་ཡུལ་ཅེས་ལྕགས་གྲུག་ཟེར་དེ་འདྲ་བྱེད་དགོས་མ་རེད། དེས་ཀྱང་བློས་མ་ཐོངས་པ་ཟེར་སྤྲང་གོ་ཡིན་ན་ཡང་བློས་བཏང་མེད་པ། ཚེ་འདི། སོ་སོ། སློང་ས་གི་ཁོག་མ་དེ་ཡོད་རེད་ཁོག་པ་ཡོད་རེད་དེ་ལ་ཆགས་དེ་ཡོད་རེད་པ་ད། སྤྲང་གོ་བྱས་པས་བློས་ཐོངས་པའི་སྐད་ཆ་མ་རེད། འོ་ན་དེ་ནི།

ད་དལ་བའི་རྟེན་ལ་དེ་ནས་སྙིང་པོ་ལེན་པའི་ཆེད་དུ་བསྐུལ། དང་པོ་དགེ་བའི་བཤེས་གཉེན་ཡག་པོ་ཞིག་བསྟེན་ཡག་པོ་ཞིག་བཙལ། འོ་ད་ཡག་པོ་བསྟེན། སངས་རྒྱས་དངོས་སུ་མཐོང་མཐོང་གི་བར་དུ་སྤྲོ་བ་ད། དེ་ཀའི་འོ་དེ་རེད། ད་དུས་རྒྱུན་དགེ་བའི་བཤེས་གཉེན་གྱིས་སོ་སོ་ལ་བཀའ་བཀྱོན་མ་གནང་བ་འོ་ད་ཅིག་རྣམ་འགྱུར་འདྲ་པོ་རེད་ག་གེ་མ་གནང་སོ་སོ་ལ་འོ་ད་དགོས་ཡ་འདྲ་པོ་ཆོས་གསུང་བསྡད་ན་ད་མ་དད་པ་སྐྱེ་ཡ། དོན་དག་མེད་པར་མ་དད་པ་ད་སྐྱེ་བསྡད་ཀྱི་མ་རུ་བ། ད་ཅིག་སོ་སོ་ལ་བཀའ་བཀྱོན་གནང་ཡ་འདྲ་པོ་དང་སོ་སོ་གི་བློ་ལ་མ་འགྲོ་བ་འདྲ་པོ། གཅིག་འོ་ད་དེ་ཚོ་གནང་ཡོང་དུས་ཨ་ནི་གཟབ་གཟབ་བྱེད་དགོས་རེད། དེའི་ཁ་ཐུག་ལ་ཨ་ནི་སངས་རྒྱས་དངོས་ཟེར་ཡ་དེ་དག་སླེབས་ཐུབ་ན། ཨ་ནི་དེ་དུས་དེ་ནི་སངས་རྒྱས་དངོས་ཀྱི་རྟོགས་པ། དགེ་བའི་བཤེས་གཉེན་གྱི་རྟོགས་པ་དེ་དག་སྐྱེ་ཡོང་གི་ཡོད་རེད་པོ་ད། མ་ལྷོད་ལྷོད་ཡིན་དུས་ད་ཅིག་སུ་ཡིན་ནས་དགེ་བའི་བཤེས་གཉེན་ལ་སྐུར་པ་བཏབ་ཀྱི་མ་རུ་བ། འོ་དེ་རེད། བྱས་ཙང་ད་གལ་ཆེ་ཤོས་དགེ་བའི་བཤེས་གཉེན་བསྟེན། ད་བསྟེན་ནས་བློ་ཇི་ལྟར་སྦྱང་བའི་རིམ་པ་ཡོད་རོགས་ཟླ། དགེ་བའི་བཤེས་གཉེན་བསྟེན་ནས་བློ་སྦྱང་དགོས་རོགས་ཟླ། སོ་སོར་བློ་སྦྱང་ནས། སོ་སོར་བློ་སྦྱང། སོ་སོ་གི་བི་གའི་སེམས་ཀྱི་རྒྱུན་དེ་བི་གའི་བློ་ཡི་རྒྱུན་ཕྱི་མ་ཕྱི་མ་དེ་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་ལ་འགྲོ་དགོས་ཡོད་དུས་མ་སྦྱང་བ་ལ་ཡོང་གི་མ་རོགས་པ། རོགས་ཟླ། ད་དེ་སྦྱང་དགོས་ཡིན་ཙང། བི་གའི། དེ་ནི། དལ་བའི་རྟེན་ལ་དེ་ནི་སྙིང་པོ་ལེན་པའི་ཆེད་དུ་བསྐུལ་བ། དེ་ནས་ཨ་ནི་སྙིང་པོ་ལེན་ཚུལ། ཇི་ལྟར་ལེན་པའི་ཚུལ། དལ་བའི་རྟེན་ལ་སྙིང་པོ་ལེན་པའི་སྐུལ། སྐུལ་ཡས་དེ་ལ་དེ་ནས། དལ་འབྱོར་ངོས་བཟུང་བ་དང་རྙེད་དཀའ་བ་བསམ་པ་དང། འོ་ད་དེ་ནས། དོན་ཆེ་བ་བསམ་པ་དང་རྙེད་དཀའ་བ་བསམ་པ་དེ་ཚུལ་གྱིས་དལ་བའི་རྟེན་ལ་སྙིང་པོ་ལེན་ཡས་པ། ཨ་ནི། བསྐུལ་ནི་བི་ཀའི། འོ་ད་སོ་སོ་སོ་བས་སྙིང་པོ་ལེན་འདོད་པའི་ཤུགས་ཆེན་པོ་སྐྱེས་ནི་བས། འོ་ད་ད་སྙིང་པོ་ལེན་འདོད་དེ་བི་ཀའི། ངེས་པ་རྙེད་ནི་བི་ཀའི་སླེབས་སོང་ན། ཨ་ནི་སྙིང་པོ་ལེན་སྟངས་ག་རེ་རེད། སྙིང་པོ་ལེན་སྟངས་དེ་ལ་དེ་ནས་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པ་ལ་བློ་སྦྱང། ཨ་ནི་འབྲིང་དང་ཐུན་མོང་བའི་ལམ་གྱི་རིམ་པ་ལ་བློ་སྦྱང། སྐྱེས་བུ་ཆེན་པོའི་ལམ་ལ་བློ་སྦྱང་དགོས་རེད། བང་བསྒྲིགས་ནི། བང་མ་བསྒྲིགས་པ་ལ་མཆོང་རྒྱག་བརྒྱབ་ནས་ཡིན་ཡང་ད་གེ་བླ་ན་མེད་པའི་བྱང་ཆུབ་ཐོབ་ཡ་ཡོད་ལ་དམིགས་དེ་ཡོད་རེད་དེ། ལམ་སང་ད་ག་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་དེ་ཚོ་ལ་མ་བསླབ་པ་ལ་ཡར་འགྲོ་ས་ཡོད་མ་རེད། ཐོད་རྒལ་དང་མཆོང་རྒྱག་རྒྱག་ཡ་ཡོད་མ་རེད། དེ་ཡིན་དུས་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་ལ་བློ་སྦྱང་དགོས་རེད། སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་ལ་བློ་སྦྱང་ཡིན་དུས། དེ་ལ་དེ་ནི། རེད་པ་ད། དེ་ནི། འཇིག་རྟེན་ཕྱི་མ་དོན་གཉེར་གྱི་བློ་བསྐྱེད་པ་དང་འཇིག་རྟེན་ཕྱི་མ་བདེ་བའི་ཐབས་བསྟེན་པ་གཉིས་ཡོད་རེད། སྐྱེས་བུ་ཆུང་ངུ་གི་ཐུན་མོང་བའི་ལམ་དེ་ལ། དེ་ཡིན་དུས་འཇིག་རྟེན་ཕྱི་མ་དོན་གཉེར་གྱི་བློ་བསྐྱེད་དགོས་རེད། འཇིག་རྟེན་ཕྱི་མ་དོན་གཉེར་གྱི་བློ་བསྐྱེད་པ་ལ་དང་པོ་དེ་ནི་ཚེ་འདི་རིང་དུ་མི་གནས་པ། ངེས་པར་འཆི་བ་བསམ་པ་གཅིག། འཇིག་རྟེན་ཕྱི་མ་ཇི་ལྟར་འགྱུར་འགྲོ་བ་གཉིས་ཀྱི་བདེ་སྡུག་བསམ་པ་གཉིས་ཡོད་རེད། དེ་ལྟར་འཇིག་རྟེན་འཇིག་རྟེན་འདི་རིང་དུ་མི་གནས་པ་ཨ་ནེ་ངེས་པར་འཆི་བར་བསམ་པ། རེད་པ་ད། དེ་བསམ་བློ་བཏང་དགོས་རེད། འཇིག་རྟེན་འདི་ལ་བས་རྒྱུན་རིང་པོ་སྡོད་ལོང་ཡོད་མ་རེད། ཡིན་གཅིག་མིན་གཅིག་ཤི་དགོས་རེད་ད། རེད་པ་ད། ད་དེ་ལ་དེ་ནས། བི་ཀའི། འཆི་བ་མི་རྟག་པ། འཆི་བ་མ་དྲན་པའི་ཉེས་དམིགས། རེད། འཆི་བ་དྲན་པའི་ཕན་ཡོན། འོ་ད་དེ་ནས་འཆི་བ་དྲན་ཚུལ་དངོས་ས་བཅད་གསུམ།

གིས་ལྟོ་དང་གོས་དང་གཏམ་གྱི་དོན་དག་ཅིག་རེད་བ་དོན་དག་ཚེ་འདི་གི་ཨོ་དེ་ལ་པའི་སྒོ་རང་ཁོ་ནས་ཨ་ནི་གང་ཟག་ཅིག་ལ་ཐོབ་དེ་ག་ལ་ཨ་ནི་བཞག་ནས་འགྲོ་རན་པ་ཆགས་འགྲོ་གོ་རེད་ཨ་ནི་ཆོས་མ་དྲན་ནི་རེད་བ་ད་ཆོས་དྲན་མ་རེད་དེ་ཡིན་དུས་འཆི་བ་མི་རྟག་པ་དེ་དྲན་ན་ཆོས་དྲན་གྱི་རེད་ཆོས་ད་གང་བྱེད་པི་གས་འཆི་བ་མི་རྟག་པ་དེ་ཡག་པོ་ཅིག་མ་དྲན་ན་ཆོས་དྲན་ན་ཡང་ཨ་ནི་འགྲུབ་གི་མ་རེད་རེད་པ་དང་ཆོས་ཟེར་ཡ་དེ་རྩ་ཆེན་པོ་ཡིན་པ། འོ་ད་ཆོས། རེད་པ་དང་བསམ་བློ་འཁོར་གི་རེད་དེ། ད་ལྟ་སོ་སོ་གི་ཆོས་སྒྲུབ་གི་ཡིན་ཟེར་ཡ་གི་དེ་རིང་རེད་པ་དང་ལས་ཀ་བྱེད་གི་ཡིན་ད་དེ་རིང་ཡིན་ད་ཆུ་ཚོད་གཅིག་ལ་གཅིག་ཡིན་ཚོགས་འདུ་ཡིན་ཟེར་ཐག་ཆོད་ཡ་ཞིག་ཡོད་རེད་པ་དང་ང་ཚོ་དེ་འདྲའི་གཅིག་ལ་ད་ཉམས་ལེན་བྱེད་གི་ཡིན་ད་ཟེར་གི་ཐག་ཆོད་ཡ་དེ་མི་འདུག་བ། རེད་པ་དང་སོ་སོ། སོ་སོ་གཅིག་གི་ཐག་བཅད་རྒྱུ་རེད་དེ་ཆོད་གི་མི་འདུག་བ། འོ་དེ་རེད། མི། འཇིག་རྟེན་གི་བྱ་བ་མི་མང་པོ་འཛོམས་ནས་ཐག་གཅོད་དགོས་གི་ཡོད་ན་ཆོད་ཡ་འདུག་བ་དེ་འཛོམས་ཡ་ཞིག་འདུག་བ། ཆོས་གི་དེ་ཉམས་ལེན་བྱེད་ཡག་གི་དུས་ཚོད་དེ་སོ་སོ་ཐག་བཅད་རྒྱུ་རེད་དེ་དེ་ཆོད་གི་ཡོག་མ་རེད། དེ་རེད་པ་ད། དེ་ཡིན་ཙང་སྒྲུབ་ཐུབ་གི་མ་རེད་ཟེར་འཆི་བ་དེ་ཡག་པོ་མ་དྲན་ན། རྗེ་བཙུན་མི་ལ། བཞད་པའི་རྡོ་རྗེ་ཡང་དང་པོ་བི་གའི་ཆོས་ལ་བི་གའི་ཕེབས་ཡ་དེ་འཆི་བ་མི་རྟག་པ་དྲན་ནས་བྱུང་བ་ཡིན་པ། བླ་མ་གཡུང་སྟོན་པ་ཡི་སྦྱིན་བདག་བི་གའི་གལ་ཆེན་པོ་གཅིག་གྲོངས་དེ་ལ་བརྟེན་ནས་བྱུང་བ་རེད་པ་ད་ཨ་ལེ་དེ་ཡོད་ཀྱི་རེད་ཁྱེད་རྣམས་ལ། ཨོ་བྱས་ཙང་འཆི་བ་མ་འཆི་བ་དྲན་ན་འདི་ནས།

དངོས་གནས་བྱས་ན་དམིགས་བརྩེ་མ་དེ་བླ་མའི་རྣལ་འབྱོར་ལམ་གྱི་རྩ་བ་བྱེད་ས་དེ་དེ་བ་ཅིག་ཐུག་བསྡད་གི་ཡོད་རེད་བ་ད། དམིགས་བརྩེ་མ་ག་དུས་ཡིན་ན་དམིགས་བརྩེ་མ་བཏོན་ནས་ང་ཚོས་གསུང་ཆོས་གནང་དུས་རེད་བ་ད་གསུང་ཆོས་འཆད་པའི་སྒང་ན་ཅིག་བླ་མ་ཕེབས་ཡོང་དུས་དམིགས་བརྩེ་མ་བཏོན་བསྡད་གི་འདུག་བ། མར་གྲོལ་ཡོང་དུས་དམིགས་བརྩེ་མ་འདོན་གི་འདུག་དམིགས་མེད་བརྩེ་བའི་གཏེར་དེ་ནས་བ་ད་བྱམས་པ་གདན་འདྲེན་སྒང་ན་དམིགས་བརྩེ་མ་འདོན་གི་འདུག་བ། གདན་ས་ཁག་ཡིན་ན་ཡར་ཚོགས་དུས་བ་ད་དམིགས་བརྩེ་མ་འདོན་ཡག་འདུག་མར་གྲོལ་ན་དམིགས་བརྩེ་མ་འདོན་ཡག་དེ་ག་རེད་ཟེར་ན་བླ་མའི་རྣལ་འབྱོར་དེ་ལམ་གྱི། སྲོག་ཤིང་ཡིན་ཟེར་གསུངས་བ་རེད་དེ་ཉམས་ལེན་གནང་གི་ཡོད་ཟེར་བ་ད་རྗེ་རིན་པོ་ཆེ་གི་རྗེས་འཇུག་ཡིན་ཟེར་བ་རུ་ང་ཚོ་བ་དང་རྗེ་རིན་པོ་ཆེ་གི་ཉམས་ལེན་དེ་ནང་རྗེ་བཙུན་འཇམ་པའི་དབྱངས་མདུན་ནས་ཨ་དེ་ནས་མ་དངུལ་ལུགས་དེ་ཚོ་གས་དེ་ག་རང་དམིགས་བརྩེ་མ་གསུངས་པ་ཡིན་ཙང་ད་དེ་གི་སྲོལ་དེ་མར་འཇགས་ནས་གདན་ས་དང་དགོན་པ་གཞན་པ་ག་བ་ཡིན་ན་དམིགས་བརྩེ་མ་བཏོན་བསྡད་ཡ་དེ་རེད་བ་ད་དེ་རེད་བྱས་ཙང་ཟུང་འཇུག་ཐོབ་གི་རེད་བསམ་ནས་དམིགས་བརྩེ་མ་འདོན་ཡ་དེ་ཁག་པོ་ཞེ་དྲག་རེད་བ་ད་སོ་སོ་ཡིན་ནའི་རེད་གཞན་པ་ཡིན་ནའི་ཕལ་ཆེར་ཁག་པོ་རེད་འོ་འདུག་སེ་ཡིན་དུས། དེ་འཆི་བ་མི་རྟག་པ་མ་དྲན་དུས་དེ་རེད། དེ་ཚེ་ཆོས་རྣམ་དག་མི་ཡོང་བ། ད་བཤད་པ་གཉིས་པ་དེ་འགྲིག་སོང་ཨ། ད་བཤད་པ་གསུམ་པ་དེ་ས་བཅད་ཁོ་རང་སྒང་ལ་བྱས་ན། དེ་ནས་དལ་བའི་རྟེན་ལ་སྙིང་པོ་ལེན་པའི་ད་སྙིང་པོ་ཇི་ལྟར་ལེན་ཚུལ་དེ་ནས་མར་ཞུ་བྱས་ན་འགྲིག་གི་རེད། སྙིང་པོ་ལེན་སྟངས་དེ་ལ་ཨ་ནི་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པ་ལ་བློ་སྦྱང། དེ་ནས་སྐྱེས་བུ་འབྲིང་དང་ཐུན་མོང་བའི་ལམ་གྱི་རིམ་པ་ལ་བློ་སྦྱང། སྐྱེས་བུ་ཆེན་པོའི་ལམ་ལ་བློ་སྦྱང། རིམ་པ་གསུམ་བྱས་སོང་ང། དེས་ན་དང་པོ་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་ལ་བློ་སྦྱང་ཡས་དེ་རེད། དེ་ལ་དེ་ནས་འཇིག་རྟེན་ཕྱི་མ་དོན་སྙིང་གི་བློ་སྤྱད། འཇིག་རྟེན་ཕྱི་མ་བདེ་བའི་ཐབས་བསྟན་པ་གཉིས། འཇིག་རྟེན་ཕྱི་མ་དོན་གཉེར་གྱི་བློ་བསྐྱེད་པ་དེ་ལ་ཚེ་འདི་རིང་དུ་མི་གནས་པར་འཆི་བ་བསམ་པ་དང། འོ་ན་འཇིག་རྟེན་ཕྱི་མ་འགྲོ་བ་གཉིས་ཀྱི་བདེ་སྡུག་བསམ་པ་དེ་རེད།

སང་ཉིན་ཡབ་བྱམས་པ་འཕྲིན་ལས་ལགས་ནང་མི་ནས་འདུས་ཚོགས་སུ་གསོལ་ཇ་འབྲས་སིལ་སྐུ་ཡོན་གྱི་འབུལ་ལམ་ཞུ་ཆོག་པ་ཞུ། གོང་དུ་གང་ཞུས་པ་དེ་ཚོའི་ཕྱག་ལེན་ཐེབས་པ་ཅིག་བྱས་ནས་བཀའ་དྲིན་སྐྱོང་བར་ཞུ། འོ་ལགས་སོ་དེ་ཡང་ཇི་སྐད་དུ། འོང་དང་དེ་ནི་གོང་ཐང་འཇམ་དཔལ་དབྱངས་ཀྱི་གསུང་ལས་ལོ་ཟླ་བ་འདི་ལ་འདི་སྣང་དང་ལས་བྱ་བ་ཚགས་སུ་ཚུད་བྱས་ཏེ་སླར་གཙང་མིའི་ཆོས་ཤིག་བྱེད་སྙམ་པ་འདི་ཐམས་ཅད་སླུ་བའི་ཕུང་འདྲེ་ཡིན་ཞེས་གསུངས་པ་ནང་དག་གིས་དང། འོང་དང་དེ་ནི། ད་རང་ཕར་རྒྱབ་རོགས་ཚུར་རྒྱབ་ཚང་མ་ལོག་གོ་ཕི་གེ་ལོག་ད། བསམ་བློ་ཡག་པོ་ཅིག་བཏང་ཡོང་དུས་གང་ལ་དེ་ནི་ཕི་གེ། ལོ་ཟླ་བ་འདི་ལ་འདི་སྣང་གི་གསུངས་པ་རེད་ད། དེ་ནི་ལས་བྱ་བ་ཚགས་སུ་ཚུད་བྱས་ནས་ད་འཇིག་རྟེན་གྱི་ཕི་གེ་བྱ་བ་རང་ལ་ཕི་གེ་རེད་པ་ད་ལྟོ་དང་གོས་དང་གཏམ་དང་དེ་འདྲའི་དོན་དག་ཅིག་རང་གི་ད་འཇིག་རྟེན་གྱི་བྱ་བ་རང་ལ་ཕ་མགོ་འཁོར་ནས་ཨ་ནི་ལོ་ཟླ་བ་འདི་ལ་ཕི་གེ་ལོ་འདི་ཟླ་བ་འདི་འདྲ་ཅིག་གི་བར་དུ་ཕི་གེ་ད་བི་ཀ་ད་འཇིག་རྟེན་གྱི་དོན་དག་འདྲ་བོ་སྒྲུབ་ལས་དེ་ཚོ་བི་ཀ་ལས་ཀ་དེ་ཚོ་ཚགས་སུ་ཚུད་པ་འདྲ་བོ་ཅིག་བྱེད་བསམ་པ་བྱེད་ད་དེ་ནས་འདི་ནི་ངས་ཆོས་ཅིག་བྱེད་དགོ་བསམ་པ་བྱེད་རེ་བ་ད་ཆོས་ཅིག་བྱེད་དགོ་བསམ་པ་བྱེད་ནས་བི་ཀ་ཀུན་རེ་བ་ད་བསམ་བློ་དེ་འདྲ་ཅིག་ད་མང་ཆེ་བ་ཅིག་ད་ཆོས་མང་པོ་ཞུས་མྱོང་མཁན་ལམ་སྟོན་བི་ཀ་ཡང་ནས་ཡང་དུ་ཐོས་མྱོང་མཁན་དེ་འདྲ་ཅིག་ཡིན་པ་ཡིན་དུས་ད་ཆོས་བྱེད་ནི་བྱེད་དགོ་གི་འདུག་ཡིན་ན་ཡང་ད་ལྟ་ལམ་སང་ཆོས་བྱེད་ཡ་དེ་དཀའ་ལས་ཁག་པོ་རེད་ཟ་རྒྱུ་ཅིག་དགོས་ཀྱི་འདུག་འཐུང་རྒྱུ་ཅིག་དགོས་ཀྱི་འདུག་ཅིག་མ་ཟ་བསྡད་ནས་འགྲིག་གི་མི་འདུག་ཨོ་ཅིག་གོན་ཡ་ཅིག་དགོས་ཀྱི་འདུག་བསྡད་ས་ཅིག་དགོས་ཀྱི་འདུག་གཏན་འཁེལ་བ་འདྲ་པོ་ཅིག་དགོས་ཀྱི་འདུག་བསམ་བསྡད་ནས་རེད་པ་དགོས་དགོས་དགོས་དགོས་རྐྱང་རྐྱང་ཅིག་བསམ་བློ་བཏང་ནས་ད་ལོ་འདི་འདྲའི་ཅིག་གི་བར་དུ་རེད་པ་ད་ཨ་ནི་ཅིག་གི་ཐབས་ཤེས་བྱས་ད་དེ་ནས་ཕར་ཆོས་ཡག་པོ་ཅིག་བྱེད་ཀྱི་ཡིན་བསམ་པ་བྱས་ནས་ད་ལྟོགས་སུ་ད། བློ་ཁ་ཕི་གེ་ཏའེ་སི་ཕྱོགས་ལ་ཚོས་འཁོར་གཉིས་ཟེར་བ་དང་ཆ་ཚང་མ་འཁོར་མཁན་ད་དེ་འདྲའི་ཅིག་ང་ཚོའི་བཟོ་འདྲ་བོ་ད་དེ་འདྲའི་ཅིག་ལ་ད་དེ་འདྲའི་ཅིག་གི་བསམ་བློ་འཁོར་ནས་ལོ་ཟླ་བ་འདི་ལ་འདི་སྣང་གི་ལས་བྱ་བ་ཚགས་སུ་ཚུད་བྱས་ཏེ། དེ་ནས་སླར་གཙང་མའི་ཆོས་ཤིག་བྱེད་སྙམ་པ་ད་དེ་ནས་ལས་ཀ་དེ་ཚོ་ཕར་བཞག་ཐག་བཅད་ནས་ད་ཆོས་གཙང་མ་རང་བྱེད་གི་ཡིན་བསམ་པ་ཅིག་ཡོང་གི་ཡོད་རེད་ཟེར་བ་དང། རེད་དེ། དེ་ནི། འདི་ཐམས་ཅད་སླུ་བའི་ཕུང་འདྲེ་ཡིན། འདི་ཡི་འོ་ད་གང་ག་བསླུས་ནས་བི་གི་འདི་གི་ཐོག་ལ་ད་དེ་གཅིག་གི་ཐོག་ལ་རེད་རེད་བ་ད་ད་ཆོས་སླར་གཙང་མའི་ཆོས་ཤིག་བྱེད་གི་ཡིན་ཟེར་གི་དུས་ཚོད་དེ་རྒྱུན་ནས་ཡོང་ཡ་མེད་བ་བྱེད། ད་འཇིག་རྟེན་གི་བྱ་བ་དེ་བི་གི་ཚར་ཡ་མེད་བ། བི་གི་ཇེ་མང་ཇེ་མང་རེད་བ་ད་ད་སོ་སོ་གི་བི་གི་བཞག་དགོས་བསམ་ན་བཞག་ཐུབ་ཡ་མེད་མཁན་དེ་ག་པར་ཅིག་ལ་བི། ཐག་པ་འདྲ་བོ་དང་མ་སོང་ན་བེ་འཇགས་འདྲ་བོ་བཀྲམ་ནས་ག་ས་ག་ལ་བེད་ཀི་འབྲེལ་བ་དེ་ཡིན་འདུག་གང་ལ་དུས་གང་ཐམས་ཅད་ལ་བེད་སོ་སོ་ལ་རང་དབང་མེད་པ་འདྲ་བོ་ཞིག་བཞག་ན་བཞག་མ་དེ་ཟེར་འདྲ་བོ་ཞིག་ཨོ་ད་དེ་འདྲའི་ཅིག་གི་ཆགས་ད་གང་ཇེ་མང་ཆེ་ཡ་ཅིག་ཨོ་ད་དེ་འདྲའི་ཅིག་ལ་མགོ་འཁོར་ནས་ཆོས་གཙང་མ་ཅིག་བྱེད་ལོང་མ་བྱུང་བ་ཨ་མང་ཆེ་ཡ་ཅིག་འགྲོ་ཚར་རེད། ཨོ་དེ་ཡིན་དུས་ད་སོ་སོས་སོ་སོའི་བེ་ཀའི་བསམ་མནོ་ཡག་པོ་ཅིག་བཏང་ནས་ཆོས་བྱས་ན་བེ་ད་ལྟ་ཉིད་དུ་བག་བྱེད་དགོས་རེད་གསུང་ཡ་ཅིག་རེད་ཨོ་ད་ཨོ་ད་ལམ་རིམ་པས་ཀྱི་ཐོག་ནས་ད་ཆོས་བྱེད་ཡག་གི་འགོ་དེ་བཙུགས་དགོས་རེད། ཨོ་ད་དེ་ནི། ཨོ་ད་འདུག་སེ་ཡིན་འདུག་གང་ལ་བི་ཀའི། ད་རེས་བི་ཀའི་དལ་འབྱོར་གྱི་མི་ལུས་ཐོབ། ཨོ་ད་རྒྱལ་བའི་སངས་རྒྱས་ཀྱི་བསྟན་པ། ཨོ། དེའི་ནང་ནས་བི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་མདོ་སྔགས་ཟུང་འབྲེལ་གྱི་བསྟན་པ། ཨོ་ད་ཁྱད་ཆོས། ཨོ་ད་དེ་ནི། འདི་གཞན་ལས་ཁྱད་པར་དུ་འཕགས་པ་ཨོ་དེ་འདྲ་ཅིག་དང་མཇལ།

ཨོ་ད་དེ་ཡང་དེ་ནི་བྱང་བི་ཀའི་ལམ་གྱི་རིམ་པ་སྒོམ་ཡས་དེ་ཡང་དེ་ནི་བི་ཀའི་རང་རང་གཅིག་པོ་གི་དོན་དག་མ་རེད་འགྲོ་བ་རིགས་དྲུག་གི་སེམས་ཅན་ཐམས་ཅད་ཀྱི་དོན་དུ་ཨོ་ད་སངས་རྒྱས་ཀྱི་གོ་འཕང་ཐོབ་ཡག་གི་ཆེད་དུ་ཡིན་བསམ་པ་བྱས་ནས་ཀུན་སློང་ཡག་པོ་ཅིག་བཅོས་རོགས་བྱེད་གསུངས་པ་ཀུན་སློང་དེ་གལ་ཆེན་པོ་རེད། ཀུན་སློང་དེ་ཡག་པོ་མ་བྱུང་ན་བི་ཀའི་ཕྱི་ལོགས་ལ་བི་ཀའི་ཆོས་འཆད་ཉན་རེ་བྱེད་ཁག་བྱས་ནས་རེ་བ་ད། མི་ཡིས་བི་གས་ཅིག་ཆོས་འཆད་ཉན་བྱེད་ཀྱི་ཡོད་རེད་ཨོ་ད་ཅིག་ལམ་རིམ་བཤད་ཀྱི་ཡོད་རེད་ཟེར་ག་བཤད་ཨོ་ན་ལམ་རིམ་ཉན་གྱི་ཡོད་རེད་ཟེར་སྐད་གྲགས་ཡོད་ན་ཡོད་མེད་ན་མེད་ནང་གི་ཀུན་སློང་དེ་ཡག་པོ་བྱེད་མེད་ན་ལམ་རིམ་བཤད་པ་མ་རེད་འཇིག་རྟེན་བཤད་འགྲོ་གི་ཡོད་རེད་རེད་ཨོ་ད་བཤད་མཁན་གྱི་ཀུན་སློང་ཡག་པོ་བྱེད་མེད་ན་ཚིག་དེ་ལམ་རིམ་གྱི་ཚིག་ཡིན་འགྲོ་དེ་ཀུན་སློང་དེ་བི་གས་ད་ཚེ་འདི་སྣང་གི་ཐོག་ནས་ཕར་ཅིག་བཤད་པ་ཡིན་ན། འཇིག་རྟེན་བཤད་པ་རེད། ཉན་མཁན་ཚོ་གིས་དེ་གའི་ཉན་ཡག་གི་ཚིག་དེ་ད་བྱང་ཆུབ་ལམ་གྱི་རིམ་པའི་ཚིག་རྩ་ཆེན་པོ་ཅིག་རེད་དེ་ཀུན་སློང་དེ་ཚེ་འདི་གི་དོན་དག་བྱས་ནས་ཉན་པ་ཡིན་ན་འཇིག་རྟེན་ཉན་པ་རེད་མ་གཏོགས་ལམ་རིམ་ཉན་པ་མ་རེད་བ། བསམ་བློ་ཡག་པོ་ཞིག་བཏང་ན་འོ་འདུག་སེ་ཡིན་དུས་ཀུན་སློང་ཡག་པོ་ཅིག་གནང་གཞན་སོང་ད་དེ་ཡང་གང་གསན་པར་བྱ་བའི་དེ་ནི་ཆོས་དེ་ཡང་འོ་ད་སྐལ་ལྡན་གྱི་སྐྱེས་བུ་སངས་རྒྱས་ཀྱི་སར་བགྲོད་པའི་དེ་གའི་ཆོས་ལུགས་འོ་ད་དེ་ནི་ཐེག་པ་མཆོག་གི་ཆོས་ལུགས། འོ་ད་དེ་ནས་ཤིང་རྟའི་སྲོལ་འབྱེད་ཆེན་པོ་དཔལ་མགོན་འཕགས་པ་ཀླུ་སྒྲུབ་དང་འཕགས་པ་ཐོགས་མེད་གཉིས་ཀྱི་ལམ་སྲོལ། དེ་ནས་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་དང་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་ཐུགས་ཀྱི་བཅུད་ཕྱུང་བ་ལྟ་བུའི་གདམས་པ་ཟབ་མོ། ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གི་གནད་ཐམས་ཅད་མ་ཚང་བ་མེད་པར་གང་ཟག་གཅིག་འཚང་རྒྱ་བའི་ལམ་གྱི་རིམ་པར་བསྒྲིལ་བའི་དེ་ནས་བྱང་ཆུབ་ལམ་གྱི་རིམ་པའི་འོ་ད་བཤད་ཁྲིད་དང་ཉམས་ཁྲིད་ཟུང་འབྲེལ་གྱི་ཐོག་ནས་ད་མདོར་བསྡུས་ཤིག་འབུལ་བའི་དབང་དུ་བྱས་ནས། དེ་ལ་ཡང་འདི་ནི་ད་ས་བཅད་བྱེད་ཀྱི་ཡིན་ན། ས་བཅད་རྩ་བའི་ས་བཅད་བཞི་ཡོད་ར་བ།

ས་བཅད་བཞི་ནང་ནས་ས་བཅད་དང་པོ་དེ་གསུངས། ད་ད་ལྟ་ས་བཅད་བཞི་པ་གདམས་པ་དངོས་ཀྱིས་སློབ་མ་ཇི་ལྟར་བཀྲི་བའི་རིམ་པ་དེའི་ནང་ལ་ཡོད་རེད། གདམས་པ་དངོས་ཀྱིས་སློབ་མ་ཇི་ལྟར་བཀྲི་བའི་རིམ་པ་དེ་ལ་ཨ་ནི་ལམ་གྱི་རྩ་བ་བཤེས་གཉེན་བསྟེན་པའི་ཚུལ་བསྟེན་ནས་བློ་ཇི་ལྟར་སྦྱང་བའི་རིམ་པ་གཉིས། ད་ལམ་གྱི་རྩ་བ་བཤེས་གཉེན་བསྟེན་པའི་ཚུལ་དེ་ད་འགྲོ་ཚར་རེད་ཟེར་མཁན་ཅིག་ཡོད་མ་རེད་བི་ཀ་ཉི་མ་རྟག་པ་བཤེས་གཉེན་བསྟེན་ཚུལ་སྒོམ་དགོས་ཡོད་པ། འགོ་བཙུགས་དུས་ནས་བི་ཀ་བཤེས་གཉེན་བསྟེན་ཚུལ་བྱས་ནས་སྦྱོར་བའི་ཆོས་དྲུག་དེ་ཚོ་སྔོན་ལ་ཕྱིན་ཨ་ནི་བཤེས་གཉེན་བསྟེན་ཚུལ་སྒོམ་ཡས་རེད།

བི་ཀའི་དོན་ཆེ་བ་དང། ཨ་ནི་རྙེད་དཀའ། དེ་ཚོའི་བསམ་བློ་བཏང། ད་དེས་དེ་ནས། དལ་བའི་རྟེན་ལ་སྙིང་པོ་ལེན་འདོད་ཀྱི་བློ་དེ་བས་ཤུགས་ཆེ་རུ་འགྲོ་གི་རེད་ད། སྙིང་པོ་ལེན་དགོས་ཀྱི་འདུག་བི་ཀའི་བསམ་ནས་ཀྱི་རེད་ད། དེ་བྱས་ནས་ཀྱི་ད། སྙིང་པོ། ལེན་སྟངས་དངོས་འདྲ་པོ་ཇི་ལྟར་སྙིང་པོ་ལེན་ཚུལ་ཐད་ལ། ཨ་ནི་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པ། སྐྱེས་བུ་འབྲིང་དང་ཐུན་མོང། སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པ་ལ་བློ་སྦྱང་བ། སྐྱེས་བུ་འབྲིང་དང་ཐུན་མོང་བའི་ལམ་གྱི་རིམ་པ་ལ་བློ་སྦྱང་བ།